སི་ནི་རྒྱ་ནག་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་གནང་ཡོད་པ་རེད། ལས་འགུལ་དེ་གོ་སྒྲིག་གནང་མཁན་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་ཡི་ཚོགས་གཙོ་བརྩོན་འགྲུས་ལགས་ཀྱིས། གསུམ་བཅུ་ཡི་དུས་དྲན་སྲུང་བརྩི་ཡི་ལས་འགུལ་འདི་འདྲ་ཞིག་སྤེལ་དགོས་པའི་གལ་ཆེ་ཆུང་དང་གནད་འགག་ག་རེ་ཆགས་ཡོད་མེད་སྐོར་འགྲེལ་བརྗོད་འདི་འདྲ་ཞིག་གནང་སོང། དེ་རིང་གི་གསུམ་བཅུའི་དུས་དྲན་ལས་འགུལ་སྤེལ་དགོས་དོན་དེ་ཨ་ནི་ང་རང་ཚོ་ད་ཅི་གཅིག་དགུ་ལྔ་གཅིག་ལྔ་དགུ་ནས་རྒྱ་ནག་དམར་ཤོག་གིས་བོད་རང་བཙན་འཕྲོག་རྗེས་བོད་ནང་ལ་ད་ཅི་ཁོ་རང་ཚོ་གི་དབང་འཛིན་བྱས་བྱས་ཨ་ནི་ད་ལྟའི་བར་དུ་ལ་ལོ་དྲུག་ཅུ་ལྷག་བདུན་ཅུ་ཟིན་མ་ཟིན་འགྲོ་གི་རེད་དེ་ཙི་མ་ད་ལྟའི་བར་དུ་ལ་ང་རང་ཚོ་བཙན་བྱོལ་ནང་ལ་ཡོད་དེ་ངེད་ཀྱི་བོད་རིགས་སྤུན་ཟླ་ཚང་མ་གི་ད་ལྟའི་བར་དུ་ད་གསུམ་བཅུའི་དུས་དྲན་སྤྱི་ཟླ་གསུམ་པའི་གི་ཚེས་པ་བཅུ་དེ་ཆད་མྱོང་མེད་དེ་ག་དེ་འདྲ་ཡིན་ཙི་མ་ནི་ང་རང་ཚོ་ཨོ་སི་ཁྲུ་ལི་ཡའི་སི་ནི་བོད་རིགས་དྭགས་ལ་མི་མང་ངོས་ནས་དེ།

ཨ་ནི་ཤིན་ཅང་དང་ཨ་ནི་བྷི་ན་མིས་དང་ད་ག་ནང་བཞིན་གྱི་རྒྱ་ནག་དམངས་གཙོའི་དོན་གཉེར་གྱི་ཚོགས་པ་དང་ད་ག་ནང་བཞིན་གྱི་ཧོང་ཀོང་དང་ད་ག་ནང་བཞིན་གྱི་ཧྥ་ལུན་གོང་དང་ཨ་ནི་ང་ཚོ་བོད་པ་དང་ད་ཚོགས་པ་མང་པོ་ཅིག་མཉམ་ཞུགས་བྱས་འདུག་དེ་བས་མ་ཚད་ཨ་ནི་དེ་རིང་གཏམ་བཤད་གནང་མཁན་གཅིག་པུ་དེ་ཡང་ད་བོད་དུ་མི་ཉི་ཤུ་ཟིན་འདུག་རོགས་ང་ཚོ་བོད་པ་གཅིག་པུ་མ་ཡིན་པ་ཨ་ནི་བོད་པ་མ་ཡིན་པའི་གི་མི་གཏམ་བཤད་གནང་མཁན་ཚོགས་པ་རེ་རེ་གི་འགོ་ཁྲིད་རེ་རེ་ཚོགས་གཙོ་རེ་རེ་འདི་འདྲ་གི་གཏམ་བཤད་གནང་མཁན་ལ་ཚང་མ་བསྡོམས་ནས་ཉི་ཤུ་ཟིན་འདུག་དེའི་ནང་ནས་ད་གལ་ཆེན་པོ་ནང་ནས་ཆེན་པོ་དེ། ད་གཏམ་བཤད་གནང་མཁན་དེ་རིང་ང་ཚོ་ཨོ་སི་ཀྲུ་ལི་ཡ་ནང་ལོགས་ལ་མི་སེར་གྱི་ཨ་ནི་ཨོ་སི་ཀྲུ་ལི་ཡ་གི་སྤྱི་འཐུས་མི་སྣ་གཉིས་སྐད་བཏང་ཐུབ་སོང། དེ་ཡང་དོན་དག་པོ་དེ་དཔེར་ཆ་ངོ་མ་སྤྱི་འཐུས་གཉིས་འདྲ་བོ་སྐད་བཏང་དཔེ་ཧ་ལས་ཧ་ལས་པའི་དཀའ་ལས་རེད། དེ་ཟེར་བ་སྤྱི་འཐུས་གཉིས་དེ་ཡང་གཅིག་ལ་ཨ་ནི། རྗེ་མི་ཕ་ཁ་ལགས་རེད་རྗེ་མི་ཕ་ཁ་ཟེར་བ་དེ་ཨ་ནི་སི་ནི་གི་ས་ཆ་བྷལ་མེན་ལབ་ཀྱི་ས་གནས་ཅིག་རེད་འདི་གི་ཨ་ནི་སྤྱི་འཐུས་ཆགས་བསྡད་ཡོད་རེད། དེ་ནས་གཞན་པ་སྤྱི་འཐུས་ཅིག་ཕེབས་སོང་འདི་སྤྱི་འཐུས་དེ་ཡ་སྐྱེ་དམན་ཅིག་རེད་སྤྱི་སྤྱི་འཐུས་སྐྱེ་དམན་དེ་མིང་ལ་རྗེ་ནི་ལོང་ཟེར་རྗེ་ནི་ལོང་ཟེར་དེ་ཨ་ནི་སི་ནི་ནིའུ་ཐོན་ཟེར་ཡ་ས་ཆ་ཆེན་པོ་ཅིག་ནིའུ་ཐོན་གི་སྤྱི་འཐུས་བྱས་ཨ་ནི་རྗེ་ནི་ལོང་ཕེབས་སོང་དེ་ག་ནང་བཞིན་གྱི་ཨ་ནི་ང་རང་ཚོ་ད Australia ནང་གི་ཡོད་དེ་ངས་ཀྱི་ཡ་མི་སྣ་གལ་ཆེན་པོ་བྱས་སྟོན་ཅིག་ད་དཔེར་ཆ་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གྲོགས་པོ་བྱས་ཡེ་ཤུ་གི་བླ་ཆེན་བྱས་ཨ་ད་ག་ནང་བཞིན་གྱི Australia ནང་ལོགས་ལ་མི། སྟོང་ཕྲག་མང་པོ་ཉམ་ཐག་ཡོད་ངེས་ཉི་མི་ད་ཉམ་ཐག་སྟོང་ཕྲག་མང་པོ་ཡོད་ངེས་ལ་ཁོ་རང་གི་རོགས་པ་བཅས་པ་ད་ཀྱི་བཟའ་ས་དང་སྡོད་ས་ད་ནི་གང་ཅིའི་ཐོག་ནས་རོགས་པ་གནང་མཁན་གྱི་ཡེ་ཤུ་གི་ད་བླ་བོད་ལ་ནང་འདྲ་ཁོ་རང་གི་ཁོ་རང་མིང་ལ་ཨ་ནི་བིལ་ཁུ་རུ་སུ་ལགས་ཁོང་ཕེབས་སོང་ད་ག་ནང་བཞིན་གྱི་ད་ཀྱི་རྒྱ་ནག་དམངས་གཙོ་དོན་གཉེར་གྱི་ད་ནི་དམངས་གཙོ་དོན་གཉེར་ཚོགས་པ་གི་ཚོགས་གཙོ་ཨ་ནི་ཆིན་ཅིན་ལགས་ཀྱི་ཡོད་རེད།

མི་ཉི་ཤུ་ཡིས་བརྩམས་པ་ནི་ང་ཚོ་བོད་སིད་ནི་གི་མང་ཏྲེ་པི་ལི་སི་ལ་ཏུ་ཚུད་ཀྱི་མང་དག་ཅིག་མི་བཞི་ཚེ་བཀྲ་ཤིས་གནང་ཐུབ་མ་སོང་ཡིན་ནའི་གཞན་པ་ཚང་མང་གི་བཀྲ་ཤིས་གནང་ག་ཏུ་ཚུད་རྫོགས་ན་ང་ཚོ་སིད་ནི་མང་ཏྲེ་པི་ལི་སི་ནི་ཏུ་ཚུད་རྫོགས་འགྲོ་དགོས་རོགས་ཏུ་ཚུད་རྫོགས་བརྩམས་པ་ནི་སིད་ནི་མང་ཏྲེ་པི་ལི་སི་ནི་ང་ཚོ་བཞིའི་གོང་བགྲོད་བཅས་ཀྱི་དགེ་སློང་མི་གྲངས་ལྔ།

དེ་ནས་ཡ་ད་ད་དེ་ནེའུ་ཁྲོ་སེན་ས་ཆ་ཆུ་འདི་གི་ཉེན་རྟོག་པ་གི་ནི་ཁོ་ཚོ་ཧན་གྲགས་པ་ཡིན་གཅིག་གིས་ན་ཧན་གྲགས་པ་ལ་ཁོ་ར་ཕར་བཅད་ནས་ཧ་ལས་པ་གི་ཡག་པོ་བྱུང་སོང་ཟེར་གྱི་ཡོད། དེ་ནས་དེ་དང་ཉོག་འདུག་ལ་ད་དེ་རིགས་ཀྱི་ལས་འགུལ་དེ་པ་དེ་ལྟ་བས་ད་མི་མང་པོ་བྱས་ཚོགས་པ་ཁག་མང་པོ་བྱས་ཚགས་ཚུད་པོ་བྱས་ནི་སྤྱི་བཏང་ནས་སིད་ནི་བོད་རིགས་ཏཱ་ལ་མི་མང་གི་ཧ་ལས་པ་སྐུ་ལས་བསྐྱོན་པ་བྱས་དེ་འདྲ་ཡིན་ཚོད་པ་ནི་ཧ་ལས་པ་གི་འགྱུར་ལྡོག་ཡག་པོ་ཆགས་སོང་དེང་གི་ང་ཚོ་ཨོ་སི་ཁྲུ་ལི་ཡའི་གི་ཕྱི་ཚུལ་ཉིད་ད་ཆ་ཧ། གསུམ་པ་གཟིགས་མ་གཟིགས་བྱེད་ལ་ནི་རྒྱ་ནག་གཞུང་ས་དགོན་གྲྭ་ནས་ནི་ང་ཚོ་ད་སྐད་འབོད་རྒྱ་ཚང་བཟོ་བཞུགས་ཡོད། རྒྱ་ནག་དམར་གཞུང་གིས་ད་བོད་ནང་གི་ད་ཅིག་འགྲོ་བ་མིའི་ཐོབ་ཐང་ད་བོད་ནང་ལ་གཏོར་བཤིག་ད་ད་མཚམས་འཇོག་དགོས་ཡོད་མཚམས་འཇོག་དེ་འདྲ་ར་མཚམས་འཇོག་བྱེད་དགོས་ཡོད། ད་གང་ན་ཅིག་ང་རང་ཚོ་མི་རིགས་དང་ང་རང་ཚོ་རྒྱལ་ཁབ་ད་ང་ཚོ་གི་ས་ཆ་ད་ད་ཚོ་ཚང་མ་ང་རང་ཚོ་ལ་དགོས་ཀྱི་ཡོད་ང་ཚོ་བདག་པོ་ང་ཚོ་ཡིན། ད་གང་ན་ཅིག་ཅིག་ང་རང་ཚོ་སྟོན་ཅིག་ད་བོད་ཕྱི་ནང་ཀོ་ས་ཆེན་ཀོ་ཆེན་པོ་ཆུང་བོད་ནང་ལ་བདེན་རྫས། གང་བཞུགས་བཞུགས་ང་ཚོ་གི་གང་འཇོག་འཇོག་དེ་འདྲ་ཞུ་དགོས་འདུག།
གཞན་ཡང་དེ་རིང་སིད་ནི་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག། བོད་མི་དང་བོད་དོན་རྒྱབ་སྐྱོར་བ་བཅས། ཁྱོན་མི་གྲངས་བརྒྱ་དང་ལྔ་བཅུ་ཙམ་གྱིས་ས་གནས་ཌི་ཝའེ་ནས་སིད་ནི་གྲོང་ཁྱེར་བར་ངོ་རྒོལ་ལས་འགུལ་ཞིག་སྤེལ་ཡོད་པ་དང། སྐབས་དེར་བོད་མི་མང་སྤྱི་ཟུར་དང། ཨོ་སི་ཁྲུ་ལི་ཡ་ཡི་གྲོས་ཚོགས་འཐུས་མི་ཡི་འོས་མི། གདོང་འདུས་སྐྱིད་འཛོམས་ལགས་ཀྱིས་གསུང་བཤད་གནང་དོན། ཁ་སང་བདུན་ཕྲག་གཉིས་ར་གོང་ལ། ཨ་ནེ་བོད་ཀྱི་གཞས་པ་གཞོན་སྐྱེས་དཔའ་བོ་ཚེ་དབང་ནོར་བུ་ལགས་ཀྱིས་ཀྲང་འདྲ་པོ་བྱས་ན། ཨ་ནེ་གཞོན་སྐྱེས་བ་སོ་སོའི་གྱིས་ཅིག་གང་ལྟར་གཞས་པའི་གི་ལས་ཀ་ཐོག་ནས། མི་ཚེ་ཡག་ཐག་ཆོད་ཅིག་སྐྱེལ་བསྡད་འོར་བ། ཡིན་ནའི་སེམས་ནང་ལོགས་ཚོར་བ་ག་རེ་རེད་ཟེར་ན། ང་བོད་པ་ཅིག་ཡིན། ང། རྒྱ་ནག་གཞུང་གི་འོག་ལ་གནས་ཐུབ་ཡས་མི་འདུག་ཞེས་བྱས་ཁོ་རང་གི་ཨ་ནི། སྐུ་ལུས། སྐུ་གཟུགས། དེ་མཆོད་མེ་ཕུལ་བ་དེ། ང་ཚོའི་སེམས་ནང་ལ་བཙན་བྱོལ་ནང་ལ་ཡོད་མཁན་བོད་པ་ཚོས་ཀྱིས། དེ་ལ་ང་ཚོས་ལན་ག་འདྲས་རྒྱག་ཐུབ་དགོས་རེད། དེ་རིང་ང་ཚོ་དེའི་ཕན་ངེས་སིད་ནིའི་ནང་ལ་བོད་པ་ག་ཚོད་འོར་བས་ཆིག་སྟོང་ནས་ང་ཚོ་དེའི་ལ་ག་ཚོད་ཕེབས་ཐུབ་འོར་བས། གསུམ་བཅུའི་དུས་དྲན་འདི་ཨ་ནི། ལོ་ཆ་ཅན་ཚེས་འདི་ལ་ཡིན་པ་འདི་ང་ཚོ་ཚང་མས་མཁྱེན་གོ་འོར་བ། ཉི་མ་གཅིག་སོ་སོའི་ལས་ཀ་ནས་བློས་བཏང་ཐུབ་དགོས་རེད་སོ་སོའི་སློབ་གྲྭ་ནས་བློས་བཏང་ཐུབ་ཀོ་རེད། གཞོན་སྐྱེས་ཚོ་དེའི་ལ་ལྷག་པར་དུ་གཞོན་སྐྱེས་ཚོ་དེའི་ལ་ཕེབས་དགོས་པ་དེ་ངས་ཧ་ལས་པའི་གལ་ཆེན་པོ་མཐོང་གི་འདུག་ཨ་ནི་འདི་ང་ཚོ་དེ་རིང་ག་ཚོད་ཕེབས་ཐུབ་འོར་བས་དེ་ཡས་ང་རང་ཚང་མས་ཀྱི། ཅིག་སོ་སོ་སོས་ཀྱི་དྲི་བ་བཏང་དགོས་ཆགས་བསྡད་ཀྱི་འདུག་ད་ང་ཚོ། ད་གཙོ་བོ་དེ་རིང་ང་ཚོས་དེ་འཛོམས་དགོས་ཡག་དེ་ག་རེ་ཟེར་ན་བོད་ནང་ལ་ལོ་བདུན་ཅུའི་གོང་ལ་ལོ་དྲུག་ཅུ་རེ་གསུམ་གོང་ལ། བོད་ཀྱི་རྒྱལ་ས་ལྷ་སའི་ནང་ལོགས་ལ་བོད་མི་ཚོས་ཀྱི་ཨ་ནི་རྒྱ་ནག་གཞུང་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་བྱས་པ་དེ་ང་ཚོ་ལོ་དྲུག་ཅུ་རེ་གསུམ་རྗེས་ལ་སིད་ནིའི་ནང་གི་བོད་པ། ཨོ་སི་ཏྲེ་ལི་ཡའི་ནང་གི་བོད་པ་ཚོ་ལ་ཚོར་བ་དེ་ག་འདྲས་སུ་ཡོད་རེད་བས། ཚོར་བ་དེ་ང་ཚོ་ག་འདྲས་སྟོན་ཐུབ་རེད་བས། མུ་མཐུད་ནས་ག་འདྲས་གནས་ཐུབ་རེད་བས། མི་རིགས་གཞོན་པ་ཚོ་ལ། གཞོན་སྐྱེས་ཚོ་ལ། མི་རིགས་གསར་པ་ཚོ་ལ་ང་ཚོའི་སེམས་ཤུགས་དེ་ག་འདྲས། སྤྲད་ཐུབ་རེད་བས། དེ་ང་ཚོ་ཚང་མས་ཀྱི་བསམ་ཤེས་བྱེད་དགོས་ཡ་ཅིག་རེད་བསམ་གྱི་འདུག་ཨ་ནི་ཚང་མ་ལོག་སེམས་ཤུགས་མ་ཆག་པའི་ཐོག་ནས། ཏན་ཏན་བོད་ནང་ལ་ངས་ཀྱི་འགྱུར་བ་ཞིག་འགྲོ་གི་རེད་དྲན་གྱི་འདུག། མ་ཚད་དེ་རིང་ཨོ་སི་ཏྲེ་ལི་ཡའི་རྒྱལ་ས་ཁན་བྷ་ར་གཙོས་པའི་མངའ་སྡེ་དང། ས་གནས་གང་སར་བོད་མི་ཚོས་ལས་འགུལ་དང་བྱེད་སྒོ་འདྲ་མིན་ཐོག་ནས། གསུམ་བཅུའི་དུས་དྲན་སྲུང་བརྩི་གནང་གི་ཡོད་པ་རེད། འོན་ཀྱང་རྒྱ་ནག་གཞུང་གིས་བོད་དེ་རྒྱ་ནག་གི་ཆ་ཤས་དང། དེ་སྔོན་ཞི་བའི་ཐོག་ནས་བཅིངས་འགྲོལ་བཏང་ཡོད་སྐོར་འགྲེལ་བརྗོད་གནང་གི་ཡོད་པ་རེད།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།